དེ་ནས། ད་ད་ནང་དེའི་དྲི་བ་གསུམ་འདུག་ཨ། ཨ་ནི་དྲི་བ་དང་པོ་དེ་ལ་ལན་ཅིག་བྱ་ར་གཉིས་པ་དང་གསུམ་པ་དེ་ཕལ་ཆེར་ང་ཁ་སང་ལན་བརྒྱབ་པའི་ནང་ལོགས་ལ་ཆ་ཚང་འགྲོ་ཚོད་འདྲ་བ་ཅིག་འདུག་དེ་ནས། ད་དྲི་བ་དང་པོ་དེ་ད་གང་ད། ནས་བྱུང་སྟབས་ན། ད་ལྟ་རྒྱལ་པོ་ཟས་དང་ཀུན་ཚོད་གཞུང་དུ་སོ་ཚོགས་བགྲང་བྱས་ནས་སྟབས་དེའི་ནང་ལོགས་ལ་ལམ་སྟེགས་སྤང་བྱ་སོང་བྱས། དེ་ནས་ལམ་སྟེགས་སྤང་བྱ་མིན་པའི་ཁའི་རྒྱབ་ལྗོངས་གཞུང་གྲོགས་པོ་གཅིག་ག་རེ་ཡོད་ན་དེ་མཚམས་སྦྱོར་བྱེད་རོགས་བྱས། ཧོ། ད་དེ་འདྲས་ཀྱི་རེད་འདུག་ག། སྐབས་དེ་དེའི་སྐབས་སུ་འབྲི་ཆེན་མེང་གི་རྣམ་གྲངས་དེ་ལ་དེ་དག་ཉིད་དུ་གཏམ་བྱེད་ཀྱི་ངན་པར་རྒྱུན་གྱིས་བཤད་དང་བྱས་ཟེར་གྱི། དེ་ངེས་པར་འབྱུང་བ་དང་བཅས་པ་ཟེར་དང་དེ་དེའི་ནང་ལོགས་ལ་ལྟ་ནས་འདུས་བྱས་མིང་གི་རྣམ་གྲངས་བཤད་ཡོད་དུས་གང་ལྟར་འདུས་བྱས་ཐམས་ཅད་ངེས་པར་འབྱུང་བ་དང་བཅས་པ་རེད། དུ་སུ་བྱ་བྱེད་རེད་བ་ད་དེ་ལ་དོགས་པ་སླེབས་བྱས་ནས། ཨ་ནི་ལམ་དེ་ངེས་པར་འབྱུང་བྱ་ཆགས་ཀྱི་མི་འདུག་ཁོ་ཐོབ་བྱ་རེད་བ་ཟེར་ཅིག་ལེགས་ནི་རེད། དེ་ནས་ལམ་དེ་དེ་ཡང་ལྷག་མེད་མྱ་ངན་ལས་འདས་པ་དེའི་ཚེ་ན་ཨ་ནི་རྒྱུན་ཆད་འགྲོ་གི་ཡོད་པ་ཡིན་ཙང། དེ་ནས་ངེས་པར་འབྱུང་བྱ་རེད་ཟེར་དཔེར་ན་དོགས་བྱེད་པ་ནི་ཁྱོད་དང་ཁོའི་ཚན་དང་འདྲ་བ་ཉིད་དེ་རེད་ཟེར་ཏེ། དེ་ཚོ་བྱས་ན་ད་དེའི་སྤང་བྱ་དེ་བཞག་ཨོ་དེ་འདྲའི་འབྲེལ་བ་ཕལ་ཆེར་གོ་བ་དེ་འདྲས་བྱ་འོས་ས་རེད་བསམ་བསམ་གྱི་འདུག་ག། དེའི་སྐབས་སུ་སྤྱིར་བཏང་སྤང་བྱ་དེ་ཡོད་མ་རེད་ལམ་ཤེས་དེ་ཁ་གསལ་བའི་ལམ་འདས་ཏེ། ལུང་དོན་མངོན་པར་རྟོགས་པ་མཐར་ཐུག་པ་དེའི་ཚེ་ན་གཟིངས་ལྟར་དུ་སྤང་བར་བྱ་བ་རེད་ཟེར། སྤང་བྱར་བལྟས་པ་ཡིན་ན་མཐོང་སྤང་ཁ་ཚ་མཐོང་སྤང་དང་སྒོམ་སྤང་གཉིས་གང་རུང་དུ་བསྟན་དགོས་པར་ཐལ་མཐོང་སྤང་སྒོམ་སྤང་གང་ཡང་བསྟན་ཡོད་མ་རེད་བ། སྤང་བྱ་དེ་ལ་བྱེ་བྲག་སྨྲ་བ་ཁོ་རང་ལུགས། ཡང་ན་མཐོང་སྤང་ཡིན་དགོས་ཡང་ན་སྒོམ་སྤང་ཡིན་དགོས་དེ་ནི་ཁ་སང་ལུང་ཅིག་དྲངས་ཡིན། ཟག་བཅས་ཡིན་པས་སྤང་བྱ་རེད། ཨ་ནི་བདེན་པ་ལ་ལོག་པར་ཞུགས་པ་ད་དེ་དང་འབྲེལ་བ་དང་དེའི་ཐོབ་པ་ལ་སོགས་པ་མིན་པ་ཡིན་ཙང་མཐོང་སྤང་མ་རེད་ད་སྒོམ་སྤང་རེད་བྱ་ཟེར་བས་སྒོམ་སྤང་ཡིན་པའི་གི་རྒྱུ་མཚན་ད་དེ་གོ་དགོས་རེད། ད་དེ་གོ་དགོས་རེད་འདུག་ག། ཟག་བཅས་ཡིན་པས་སྤང་བྱ་ཡིན། སྤང་བྱ་ཡིན་པ་གང་ཞིག་ལ་དེ་ནི་བདེན་པ་ལ་དངོས་སམ་བརྒྱུད་པའི་སྒོ་ནས་ལོག་པར་ཞུགས་པ་དང་དེ་དང་འབྲེལ་བ་དེའི་ཐོབ་པ་ལ་སོགས་པ་མིན་པ་ཡིན་ཙང་མཐོང་སྤང་འགྲོ་གི་མི་འདུག་ཟེར་ད་མཐོང་སྤང་ནི་དེ་འདྲ་ཞིག་དགོས་རེད་འདུག་ག། དེ་ནི་ད་ག་རེ་ཆགས་འགྲོ་གི་རེད་ཟེར་དེ་སྒོམ་སྤང་ཆགས་འགྲོ་གི་རེད་ཟེར་རེད་བྱས་ཙང་ཨེ་ལམ་དེ་སྤང་བྱ་ཡིན་པ་ཡིན་ན་དེ་ནི་སྒོམ་སྤང་ཆགས་དགོས་རེད་ད་བྱས་ཙང་སྒོམ་སྤང་མ་རེད། བྱས་ཙང་ལམ་དེ་སྤང་བྱ་མ་རེད་ད། མཛོད་ཀྱི་འགྲེལ་པ་བྲི་ཞིག་ག་བ་ཡིན་ན་ཡང་ལམ་དེ་སྤང་བྱ་མ་ཡིན་པ་རྐྱང་རྐྱང་གསུངས་ཡོད་རེད་བ། ཨོ་དེ། ད་འདི་རྒྱབ་ལྗོངས་བྱས་ན་དེ་ཚོ་ད་ལྟ་གནས་དང་པོ་གཅིག་བྱས་ན་རྩ་བ་ལ་སླེབས་ཡོད་ས་རེད་རེད་བ། བཅུ་ནི་བསྒོམ་པས་སྤང་བྱ་ཡིན་ལྔ་ཡང་ཐ་མ་གསུམ་རྣམ་གསུམ་ཟེར་དེ་གང་ན། དེ་ནས། ཡིད་ཀྱི་རེ་བ་རྣམ་པར་ཤེས་པ་བྱས་དེ་ནས་ཡིད་ཀྱི་ཁམས་ཆོས་ཁམས་དེ་ལ་རྣམ་པ་གསུམ་ཡོད་རེད་ཟེར་བ་རེད་བ། ད་མཐོང་སྤང་སྒོམ་སྤང་སྤང་བྱ་མ་ཡིན་པ་སྤང་བྱ་མ་ཡིན་པ་ག་རེ་བྱ་བ་རེད་ཟེར་ན། ཟག་མེད་ཀྱི་རིགས་དེ་ཚོ་བྱ་བ་རེད་ད་ཟག་མེད་དེ་ལ་ལམ་བདེན་དང་འགོག་པ་གཉིས་ནམ་མཁའ་དེ་རེད་བ། འོ་དེ་ཚོ་སྤང་བྱ་མ་རེད། དེ་འདྲའི་བྱས་ནས་ཅིག་གསུངས་ཡོད་རེད་བ། དེ་གཅིག་རེད། དེ་ནས་ད་ཁྱེད་རང་དེའི་སྐོར་དཔེ་མཛོད་རྩ་འགྲེལ་སྒང་ལ་དཔེ་མང་པོ་ཡོད་རེད་ད་དཔེར་ན་ང་ཚོ་མཛོད་གནས་གཉིས་པའི་སྐབས་སུ་དབང་པོ་ཉི་ཤུ་རྩ་གཉིས་ཤིག་ཡོང་དུས་ཁོ་རང་དབང་པོ་ཉི་ཤུ་རྩ་གཉིས་ནང་ལོགས་ལ་རྣམ་བྱང་གི་དབང་པོ་བརྒྱད་ཡོད་རེད་བ། དེ་ནས་རྣམ་བྱང་དབང་པོ་བརྒྱད་ཅིག་ཡོང་དུས་སྒང་ན། ཀུན་ཤེས་པའི་དབང་པོ་ལ་སོགས་པའི་ཀྱི་དབང་པོ་ཐ་མ་གསུམ་དེ་དང་མཐོང་སྒོམ་མི་སློབ་ལམ་གསུམ་ལ་བཞག་དགོས་རེད། འོ་དེ་ཚོ་ཡང་སྤང་བྱ་མ་ཡིན་སྲིད་པས་སྲིད་པོ་ཡོད། ད་ག་རེ་ཡོད་རེད་ཟེར་ན་རྩ་བ་ཁོ་རང་བྱས་ན་ཡིད་དང། འགྲོ་བ་ཡིད་དང་ཚོར་བ་གསུམ་རྣམ་གསུམ་ཟེར་ཏེ་ཡིད་དང་ཚོར་བ་གསུམ་པོ་དེ་ལ་དེ་ནས་མཐོང་སྤང་སྒོམ་སྤང་སྤང་བྱ་མ་ཡིན་པ་གསུམ་ཡོད་རེད། གཉིས་ཀྱིས་སྤང་བྱ་ཡིད་མི་བདེ་ཟེར་བྱས་ཡོད་རེད་ད་གཉིས་ཀྱིས་ཟེར་དུས་མཐོང་ཡིད་མི་བདེ་དེ་མཐོང་སྒོམ་ཁ་སང་མཐོང་སྤང་དང་སྒོམ་སྤང། གཉིས་ཀ་ཡོད་རེད་ཟེར་ཡིད་མི་བདེ་ར། ད་དགུ་ནི་བསྒོམ་པས་ཟེར་ལབ་དུས་སྒང་ལ་གཟུགས་ཅན་གྱི་དབང་པོ་བདུན་ཤེས་དགོས་ད་ཁོ་རང་ནང་ལོགས་ལ། གཟུགས་ཅན་གྱི་དབང་པོ་བདུན་དེ་ག་རེ་རེད་ཟེར་ན་དེ་ནི་མིག་སོགས་དབང་པོ་རེད་བ། མིག་སོགས་དབང་པོ་ལྔ་གཅིག་རེད་བ། དེ་ནི་ཕོ་མོའི་དབང་པོ་གཉིས་བྱས་ནས་བདུན་ཏག་ཏག་འགྲོ་སོང་བ། དེ་ནས་དེའི་སྒང་ལ་སྲོག་གི་དབང་པོ་དང། ཨེ་ནི་སྡུག་བསྔལ་གྱི་དབང་པོ་ཟེར་ད་དབང་ཤེས་འོག་ཞུགས་པའི་སྡུག་བསྔལ་དེ་རེད་ད་གིན་ཡིད་མི་བདེ་ཟེར་དུས་ཡིད་ཤེས་རེད་བ། འོ་འདི་དགུ་པོ་དེ་ལ་ཁ་གཅིག་ཏུ་སྒོམ་སྤང་ཡིན་དགོས་ཀྱི་རེད་གསུངས་ཡོད་རེད། དེ་ནས། སྤང་བར་བྱ་མིན་ཡང་གསུམ་མིན་ཟེར་ལབ་དུས་སྒང་ལ། ཨེ་ནི་དད་སོགས་དབང་པོ་ལྔ་དེ་སྤང་བྱ་མ་ཡིན། དེ་ཙམ་དུ་མ་ཟད། དྲི་མེད་ཀྱི་རྣམ་ཤེས་གསུམ་ཟེར་ན་ད་ལྟ་ནི་མི་ཤེས་པ་ཀུན་ཤེས་པ་ལ་སོགས་པའི་དབང་པོ་ཐ་མ་གསུམ་པོ་དེ་རེད་འོ། དེའི་རྗེས་དེ་སྤང་བྱ་མ་ཡིན་ཟེར་ད་དེ་མར་འགྲེལ་པ་བྱས་ཡོང་དུས་སྒང་ལ། མཐོང་སྒོམ་མི་སློབ་ལམ་གྱི་ཚོགས་པ་ན་ཡོད་པའི་གི་དད་སོགས་དབང་པོ་ལྔ་དེ་ནི་སྤང་བྱ་མ་རེད། ཟག་བཅས་དཔེར་ན་མོས་སྤྱོད་ཀྱི་གནས་སྐབས་སུ་ཡོད་ཆོག། ད་སོ་སྐྱེའི་རྒྱུད་ལ་ཡོད་ཆོག་གི་དད་སོགས་དབང་པོ་ལྔ་པོ་དེ་སྒོམ་སྤང་རེད་འདུག་ཟེར་བྱས་ནས་འགྲེལ་པ་བྱས་ཡོད་རེད་དེ་བྱེད་དུས་ལམ་བདེན་སྤང་བྱ་རྩ་བ་ཉིད་ནས་འགྲོ་ས་ཡོད་མ་རེད། དེ་དང་དེ་དང་མཚུངས་པའི་གི་དཔེར་ན་མཛོད་རྩ་འགྲེལ་ཆ་ཚང་དུ་མ་ཟིན་ཏེ་འགྲོ་བ་ཅི་དང་ག་བ་ག་ས་ལ་ཡོང་འོ་རེད་རོ། འདི་སྤང་བྱ་ཡིན་མིན་ཞིག་ཡོང་དུས་ཁོ་རང་སྤྱིར་བཏང་སྤྱིར་བཏང་རེད་བ་ག་རེ་ཡོང་འོ་རེད་ཟེར་ན་མཐོང་སྤང་སྒོམ་སྤང་སྤང་བྱ་མ་ཡིན་པ་གསུམ་ཟེར་ད་སྤང་བྱ་ཡིན་མིན་གྱི་རབ་དབྱེ་ཟེར་ཟབ་ཅིག་དེ་འདྲས་ཡོང་གི་ཡོད་པ་ཡིན་ན་དེ་ནི་དེ་ལེའོ། དེ་ལས་འདི་ལམ་བདེན་གྱི་རིགས་སུ་གཏོགས་པ་ག་འདྲ་ཅིག་སླེབས་པ་ཡིན་ན་ཆ་ཚང་སྤང་བྱ་མ་ཡིན་པ་རྐྱང་རྐྱང་གཏང་གི་རེད། འོ་དེ་རེད་དེ་ནི་སྤང་བྱ་མ་ཡིན་དགོས་ཡ་གི་རྒྱུ་མཚན་ཞེ་དྲག་མ་བི་ལེ་བ་ལ་བཤད་ན་ད་གིན་དེ་རེད། མཐོང་སྤང་དང་སྒོམ་སྤང་གང་རུང་ཡིན་དགོས་ཀྱི་རེད་དེ་གཉིས་གང་ཡང་མ་རེད་ཟེར་ཡ་དེ་རེད་ད། མདོར་བསྡུས་ནས་བཤད་ན། འོ་ན་ངེས་པར་འབྱུང་བ་དང་བཅས་པ་ཟེར། བརྡ་ཡི་དུ་བ་དེ་ག་རེ་རེད་ཟེར་ན་དེ། ལུང་དོན་མངོན་པར་རྟོགས་པ་མཐར་ཐུག་པ་དེའི་ཚེ་ན་གཟན་ཡིག་དག་ཏུ་སྤང་བར་བྱ་བ་ཡིན་པའི་ཆ་ནས་ངེས་པར་འབྱུང་བ། ངེས་པར་འབྱུང་བ་དང་བཅས་པ་ཟེར་ལ་དགོས་རེད། དོང་ཞེས་པ་ནི་ཆུ་ནང་གི་གཟིངས་དང་འདྲ་བ་དེ་ལྟར་རེད། གཟིངས་དང་འདྲ་བ་ཉིད་དེ་རེད་ཟེར་གྱི་ཡོད་རེད་བ། དེ་དང་ང་རང་ཚོ་གཅིག་པ་རེད་བ། དཔེར་ན་ང་ནམ་རྒྱུན། ཨ་ནེ་སྐྱབས་གསུམ་དང་དེ་ཚོའི་སྐབས་སུ་གཅིག་ཡོང་དུས་སྒང་ལ་དེ་ནས་སློབ་པའི་རྒྱུད་ཀྱི་གསུང་རབ་ཡན་ལག་བཅུ་གཉིས་ཆོས་ཅན་མཐར་ཐུག་གི་སྐྱབས་མ་ཡིན་ཏེ་ལུང་དོན་མངོན་པར་རྟོགས་པ་མཐར་ཐུག་པ་དེའི་ཚེ་ན་གཟིངས་ལྟར་དུ་སྤང་བར་བྱ་བ་ཡིན་པའི་ཕྱིར་ཟེར་ན་རྒྱུད་བླ་མ་ཁོང་ལུགས་རེད་དགོངས་དོན་རེད་བ།

ཁྱེད་རང་གི་ས་ཁག་པོ་རེད་རེད་བ། ཡིན་པ་ཡིན་ན་ང་རང་ཚོ་ནམ་རྒྱུན་བྱས་ན་ཡང་ད། སྦྱོར་ལམ་ལ་སྡུག་བསྔལ་བདེན་པའི་ངོ་བོ་གྱུར་པའི་སྦྱོར་ལམ་ཅིག་ཡོད་མ་རེད་བ། ལམ་ལ་སྡུག་བདེན་མ་ཡིན་པས་ཁྱབ་ཀྱི་རེད་བ། དེ་བྱེད་དུས་ད་ད་ལྟ་དེའི་རྗེས་འབྲང་དེ་ལ་ཁྱོད་རང་ཚོ། གང་ལ་ཟག་པ་རྒྱས་ཟེར་དུས་སྒང་ལ་ཟག་པའི་གནས་ཐོབ་པ་དང་ཟག་པ་དང་འཕྲོད་པ་དང་ཟེར་ནས་ཁྱད་ཆོས་གསུམ་བཤད་ཀྱི་འདུག་བ་དེ་ཏག་ཏག་ཆགས་ཏེ་འོ་དེ་ཡིན་ད་འོ་ག་རེ་བྱས་ཡིན་ཟེར་ན། ཡུལ་རྟོགས་སྟངས་ཀྱི་ཆ་ནས། ཕ་གི་ལྡོག་ཕྱོགས་ལ་གནོད་པ་དེ་ཡོང་གི་བ་རེད་དེ། ངོ་བོ་ལས་ཉོན་དབང་གིས་སྐྱེས་པའི་ཆ་ནས་ཁོ་རང་གཉིས་པོ་ཏག་ཏག་ཆ་འགྲིག་བསྡད་གི་བ་རེད། དེའི་ཆ་ནས་ཁྱེད་རང་རྣམ་པ་ད་རྒྱས་འགྲོ་གི་རེད་ཟེར་ལབ་གི་རེད། དེ་ཡི་གེ་ཁོ། ཟངས། ཁོ་རང་རེད་བ། ད་ཟག་རྣམས་ཀུན་ཏུ་རྒྱས་པར་འགྱུར་རོ་བྱེད་པའི་གི་ཟག་པ་རྗེས་འབྲང་གིས་བཤད་ཀྱི་འདུག་བ་ཁོ། ཟག་པ་དང་མཐུན་པ་དང་ཟག་པའི་གནས་ཐོབ་པ་དང་དེ་དང་འཕྲོད་པ་དང་ཟེར་ལབ་གི་འདུག་བ། འོ་དེ་ཏག་ཏག་ཆགས་འདུག་དེ་ངོ་བོ་བསམ་བློ་འཁོར་བ་རེད། ངོ་བོ་ལས་ཉོན་དབང་གིས་སྐྱེས་པ་ཡིན་ཙང་ཁྱོད་ཟག་བཅས་ལས་ཉོན་དབང་གིས་སྐྱེས་པ་ཡིན་ཙང། ད་རང་ད་ཟག་པ་དེ་ཁོ་ལ་དམིགས་ཡོང་དུས་ག་རེ་ཁོ་གཉིས་མི་འདྲ་མ་སོང་ན་བློ་མཐུན་པ་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད་ཟེར་ངོ་བོའི་ཆ་ནས། ཡུལ་འཛིན་ཚུལ་གྱི་ཆ་ནས་བྱས་པ་ཡིན་ན་གཅིག་གིས་བདག་མེད་པ་རྟོགས་བསྡད་ཀྱི་ཡོད་རེད་ཨང་གཅིག་གིས་བདག་མེད་པ་རྟོགས་ཡོད་མ་རེད་ལ་བདག་འཛིན་རྩ་བ་བྱས་ནས་ཁོ་ཆགས་པ་དེ་དེར་ཡོང་ཡ་གྱི་ཡོད་རེད་བ་ད་བྱས་ཙང་ད་དེ་མ་ཐག་ཡང་ཞེ་དྲག་སྨྲ་བ་ཁྱད་མཚར་ཡོད་རེད་བ། འོ་དེ་བྱས་ནས། ད་དོན་དག་འཇིག་ལྟ་རྩ་བ་བྱས་ནས་ཆགས་པ་ཅིག་སྐྱེས་ཡོད་པ་ཡིན་ན་དེ་འདྲ་བའི་གི་ཆགས་པ་དེ། སྐྱེ་སྟངས་འཛིན་སྟངས། ཡུལ་ལ་འཇུག་སྟངས་གང་ནས་བསམ་བློ་འཁོར་བ་ཡིན་ན། ཨེ་ཡོད་ཡང་ཡོད་མ་རེད་ད། ཁོ་ཕན་ཐོགས་སྟངས་ཀྱི་ད་ག་བ་ག་བ་ཡོད་ཡང་ཡོད་མ་རེད་དེ་ཡིན་ན་ཡིན་ཁྱེད་རང་རྣམ་པ་ཁོ་རང་བཤད་ཡོང་དུས། ངོ་བོ། ཟག་བཅས་ཡིན་པ་ཡིན་ཚེ་ཁོ་རང་གཉིས་ཏག་ཏག་ཆ་འགྲིག་བསྡད་ཀྱི་ཡོད་རེད་ཟེར། ད་དེ་གཅིག་པུ་མ་རེད་ད་ཁྱོད་རང་ཚོ་མར་བལྟས་ཡིན་ན། ཁྱད་མཚར་དེ་འདྲའི་ལས་ཀ་རེད་ཁྱེད་རང་རྣམ་པ། དཔེར་ན། སངས་རྒྱས་འཕགས་པའི་རྒྱུད་སྙིང་རྗེ་ཆེན་པོ་སྤང་བྱ་རིགས་སོགས་འོ་ད་དེ། ང་ཚོ་ལྟར་ན་མ་བལྟས་པར་བལྟས་བ་དྲང་པོ་བྱས་ན། དེ་ལ་དམིགས་ནས་ཉོན་མོངས་སྐྱེ་ཡ་ཡོད་ཟེར་གི་བ་རེད་ད། དངོས་གནས་དོགས་པ་ཆེ་ཤོས་དེ་ཡོད་རེད་དེ་ལ་དམིགས་ནས་ཉོན་མོངས་སྐྱེས་ཡོད་ཟེར་ལབ་ན་དཔེ་ཞེ་དྲག་ཁག་པོ་རེད་ད་ག་རེ་རེད་ཟེར་ན། དེ་ག་རེ་རེད་ཟེར་དུས་ཡང། སྤྱིར་བཏང་ཁོ་རང་ངོ་བོ་ཟག་པ་ཡིན་པ་ཡིན། ག་རེ་ཟེར་ངོ་བོ་ལས་ཉོན་དབང་གིས་སྐྱེས་པ་བྱས་ཟག་བཅས་ཡིན་པ་ཡིན་དེ་ལ་དམིགས་ནས་ཉོན་མོངས་སྐྱེ་ས་ཁོ་རང་ཡོད་མ་རེད་བ། ག་རེ་བྱས་ནས་ཟེར་ན་སངས་རྒྱས་སངས་རྒྱས་འཕགས་པ་དེ་ཉོན་མོངས་མེད་པའི་ཏིང་ངེ་འཛིན་གང་དེ་ག་ཡོད་རེད་བ། ཉོན་མོངས་མེད་པའི་ཏིང་ངེ་འཛིན་གང་ཡིན་དུས་སྒང་ལ་ཨ་ནི་གཞན་དག་གིས་ཉོན་མོངས། དེ་ལྟར་རྒྱུན་གཅོད་མགོ་བོ་རོལ་བ་ཟེར། རྒྱུན་གཅོད་རྒྱལ་བའི་ཉོན་མོངས་མེད་ཟེར་ཏེ། དཔེར་ན་ཉན་རང་དགྲ་བཅོམ་གྱི་རྒྱུད་ཀྱི་ཉོན་མོངས་མེད་པའི་ཏིང་ངེ་འཛིན་དང། ཨ་ནི་སངས་རྒྱས་ཀྱི་ཉོན་མོངས་མེད་པའི་ཏིང་ངེ་འཛིན་གཉིས་པོ་དེ་ལ་ཁྱད་པར་ཡོད་རེད་ད། ཉན་རང་གི་རྒྱུད་ཀྱི་ཉོན་མོངས་མེད་པའི་ཏིང་ངེ་འཛིན་དེས། གནས་སྐབས་ལ་ཨ་ནི་ཉོན་མོངས་མངོན་གྱུར་བ་སྐྱེ་བ་སྒོ་བཀག་པ་ཙམ་རེད། རྒྱལ་བའི་རྒྱུད་ཀྱི་ཉོན་མོངས་མེད་པའི་ཏིང་ངེ་འཛིན་དེ། གཞན་སེམས་ཅན་གྱི་རྒྱུད་ལ་ཉོན་མོངས་སྐྱེ་བ་དེ་རྒྱུན་གཅོད་ཐུབ་པ་རེད་ཟེར་ད་སྐྱེ་བ་རྒྱུན་གཅོད་རེད་ལབ་དུས་དེ་ལ་དམིགས་པའི་ཉོན་མོངས་སྐྱེ་བ་རྒྱུན་གཅོད་ཟེར་གི་ཡོད་རེད་མ་གཏོགས་ས་བོན་དང་བཅས་པ་སྤངས་ཟེར་གི་ཡོད་མ་རེད་ད་ཡང། བྱ་བ། ཨོ། དེ་འདྲ་ཅིག་ཡིན་རྒན་ལགས་ད། ཁྱོད་དྲི་བ་དེ་ཕལ་ཆེར་ང་ད་ད་འདི་ལན་དེ་ཕལ་ཆེར་འགྲིག་ས་རྩ་བའི་ཁ་སང་དེ་ཚོས་ནི་པད་མ་བསྐྱར་དང་ཏག་ཏག་འདྲེས་དུས་དེ་ཐ་མ་གཉིས་པོ་དེ་ལ་ཁོ་བྱེ་བྲག་སྨྲ་བ་ཁོ་རང་འགྲོ་སྟངས་ཨང་ངས་དེ་ཡི་སྲིད་ཞི་ཆུང་ཆུང་བྱས་དེ་པར་རབ་དེ་ལ། དཔེར་ན་བྱེ་བྲག་སྨྲ་བ་ཁོ་རང་གི་ཉོན་མོངས་བཞག་སྟངས་ཅིག་ཡོད་རེད་བ། ཉོན་མོངས་བཞག་སྟངས་ཅིག་ཡོད་རེད་བ། ད་ང་ཚོ་ཡང་ཏི་ཏིས་ནི་ག་དོ་ར། ཁྱེད་རང་སེམས་བྱུང་གི་གྲངས་ཀ་དེ་རྩ་ནས་རག་གི་མ་རེད། ང་ཚོ་བྱས་ན་སེམས་བྱུང་ལྔ་བཅུ་རྩ་གཅིག་ཡིན་ན་རྩ་གསུམ་རེད་རྩ་གསུམ་སེམས་བྱུང་ང་གཅིག་ལ་ང་གཅིག་ཤར་བ་འོང་ཀུན་བཏུས་གས། ད་ཁོས་ཁ་ཤས་བརྒྱ་རེ་བདུན་ཅུ་དོན་ལྔ་ཤར། ཡང་བཅུ་གཉིས་བརྒྱ་དོང་དུས་དེ་ཚོ་ཁེ་ཡང་ཡོད་དཔེ་མང་པོ་ཡོད་རེད་སེམས་བྱུང་གི་གྲངས་ཀ་དེ། དེ་ནས་ད་ཉོན་མོངས་ཀྱི་གྲངས་ཀ་རྒྱག་ཡོང་དུས་ད་ང། ཁྱེད་རང་རྩ་བའི་ཉོན་མོངས་པ་དྲུག་པོ་དེ་གཞི་བྱས་ནས། དེ་ནས་མཐོང་སྤང་བརྒྱད་ཅུ་རྩ་བརྒྱད་དང་སྒོམ་སྤང་བཅུ་བྱས་ནས་ཉོན་མོངས་དེ་ལ། མཐོང་སྒོམ་སྤང་བྱ་དེ་ལ་ཁྱེད་རང་དགུ་བཅུ་རྩ་བརྒྱད་ཡོད་རེད་རེད་བ། དགུ་བཅུ་རྩ་བརྒྱད་ཡོད་རེད། འོང་དེ་རེད། ད་དེ་ནས་ཆ་ཚང་དེ་དགུ་བཅུ་རྩ་བརྒྱད་ནང་ལོགས་ལ་འདུས་རེད་པས་དེ་གང་རུང་ཡིན་པས་ཁྱབ་གི་རེད་པས་ཟེར་ཙ་ན་ཁྱབ་བ་ཡོད་མ་རེད་ཡང་ཁོ་རང་གྲངས་ཀ་གྲངས་ཡོད་མ་རེད་ཁེ་ཁེ། ཡོད་མ་རེད་དེ་ནས་ཡུང་མ་ལོག་དེ་དོང་ཡ་དཔེ་མང་པོ་ཡོད་རེད་ད། རེད་བ། དཔེ་མང་པོ་ཡོད་དྲང་པོ་བྱས་ན་དེ་ཡོང་གི་རེད་ད་ཁྱེད་རང་ཚོ། འདུག་སྟ་ད་འོ་དེ་དོང་ཡ་ད་བརྒྱ་ཆ་བརྒྱ་ཡོང་གི་འདུག་བ་རེད་བ། དཔེར་ན་ང་ཚོ་ནི་གཉིས་པ་ཚུད་འདུག་གང་ལ་ཁྱེད་ཚོ། ད་སེམས་དང་སེམས་བྱུང་སྐོར་དུ་བརྩི་བར་དེ་ལས། ཕྲན་ཚེགས་ལས་གསུངས་པའི་གི་ཨ་ནི་ཉོན་མོངས་དེ་ལ་ཉི་ཤུ་རྩ་བཞི་ཡོད་རེ། ཕྲན་ཚེགས་དུ་ག་འདུལ་བ་ལུང་ཕྲན་ཚེགས། འོ་དེ་ལས་གསུངས་པའི་གི་ཨ་ཉོན་མོངས་ཉི་ཤུ་རྩ་བཞི་ཡོད་རེ། བདག་སྣང་གཅིག་བྱས་ནས་དེ་བྱེ་བྲག་སྨྲ་བའི་གཞུང་ནི་མ་མཆིས་པ་ཆེ། དེ་ནས་ཆོས་མངོན་པ་ལས་གསུངས་པ་གཅིག་བྱས་ནས་དེ་འདྲའི་བདུན་རེ་བ་ཅི་དྲག་ཡང་ཡོད་རེ། འདུག་སེ་བྱས་ནས་དཔེ་རྣམ་གྲངས་མང་པོ་ཡོད་རེ་རོ། དེ་དེའི་རིགས་དེ་ཚོ། ཡུལ་ལ་འཇུག་སྟངས་ཁྱོད་ལ་ཁ་གསལ་པོ་ཡོད་མ་རེད། ཡིན་པ་ཡིན་ན་ཡང། ད་གིན་རྩ་བའི་ཉོན་མོངས་དྲུག་གཞི་བྱས་ནས་དེ་ལ་མཐོང་སྤང་བརྒྱད་ཅུ་རྩ་བརྒྱད་དང་སྒོམ་སྤང་བཅུ་བྱས་ནས་དགུ་བཅུ་རྩ་བརྒྱད་ཡོང་གི་འདུག་ག། འོ་དེ་ཚོ་རྩ་བར་བྱས་ནས་དེ་གཞི་བྱས་ནས་མར་སྐྱེ་བ་ཉེ་བའི་ཉོན་མོངས་པ་དེ་ཆགས་འགྲོ་གི་ཡོད་དུས་གང་ན་ཡང་ཡུལ་ལ་འཇུག་སྟངས་དེ་ཁོང་ཚོ་དང་ཕྱོགས་འདྲ་བ་ཆ་མཚུངས་པ་དེ་འདྲའི་རྐྱང་རྐྱང་སྒང་ལ་མར་བཤད་དེ་བྱས་ཡོད་རེད། ད་ངས་འདི་བཤད་དགོས་འདི་ག་རེ་བྱས་ནས་ཟེར་ལབ་ན། བརྟགས་མིན་གྱི་འགོག་པ་དང་ནམ་མཁའ་ལ་དམིགས་པའི་ཉོན་མོངས་ཅིག་བཞག་པ་ཡིན་ན་བཞག་སྟངས་རྩ་བ་ཉིད་ནས་ཡོང་གི་མི་འདུག་ཟེར་རོ། ཁོ་འདི་འདི་གི་ཆ་ནས་ཉོན་མོངས་གྱུར་སོང་བ་རེད་ད་ཟེར་ནས་བཤད་སྟངས་ཀྱི་སྐོར་དེ་རྩ་ནས་ཡོང་གི་མི་འདུག་ཟེར་དེ་རེད། དེ་དེ་དོ་སྣང་གསལ་བོ་བྱེད་ཀྱི་ད། དཔེར་ན་ངས་དྲི་བ་དེ་གསལ་བོ་བྱེད་ཀྱིན་རེད་བ། ག་རེ་ཟེར་ན། ང་ཚོས་དཔེར་ན་ང་རང་འདྲ་བོ་ཅིག་གིས་ང་འདྲ་བོ་ཅིག་གིས་ལྷ་དེ་ཚོ་གང་ཟག་བདག་ཏུ་གྲུབ་པ་རེད་ཟེར་བལྟ་བ་ཡིན་ན།

དེ་ཚོའི་རིགས་དེ་མ་གིའི་མཛོད་གནས་ལྔ་པའི་སྐབས་སུ་ཡོད་རེད། མཛོད་གནས་ལྔ་པའི་སྐབས་སུ། ཨན་རྒྱ་དང་མཆིམས་མཛོད་རྩལ་གྱིས་སོ་བཀྲུ་བ་དེ་འདྲས་ཡོད་རེད་ད་ཡང་དེའི་རྩ་བ་དེ་དེ་འདྲས་མ་རེད། མཆིམས་མཛོད་ནང་ལོགས་ལ་ལྟ་དུས་གཅིག་ནས་མ་མ་ལས་འདུག་གཅིག་ཁ་ཅིག་གིས་གཅིག་གིས་གཅིག་ལ་རེད་དེ་ལ་དོགས་པ་དེ་འདྲས་གཅིག་དགོས་རེད་ཟེར་དེ་ནས་དེ་ནས་མ་འཕྲོས་ནས་གཅིག་ཞི་བ་དྲུག་གི་འདུག་ཨ་འོ་དེ་འདྲས་གཅིག་གི་བག་རབ་ལ་ད་ལྟ་ཚིག་དེ་འདྲས་གཅིག་ཡོད་རེད། ཧོ་དེ་ཚོ་ད་ནམ་རྒྱུན་དེ་སི་པན་དུ་ཡོད་རེད་ལ་བ་ཨེ་ནས།

མཛོད་གནས་ལྔ་པའི་སྐབས། དེ་གའི་དོན་དག་ད་ཚང་མ་ཆ་ཚང་འགྲོ་ཚར་དུས་ཐ་མ་ལ་ཡིག་ཆུང་ལ་ཡོད་ལ། ཡིག་ཆུང་ནང་ལོགས་ལ་ཡོད་རེད་འདུག་ད་ལྟ་དེའི་ནང་ལོགས་ལ་ངས་ལྟ་ལུགས་ཐ་མ་གཅིག་རྒྱག་ཡིན་རེད་བ། དེ་དོ་སྣང་བྱས་ཏེ་དེ་དག་རང་སྤྱི་ཚང་ལབ་ཚེ་ཟླ་དེ་ག་ལབ་ཡིན་ཟེར་ན་ཟག་མེད་ཁམས་གསུམ་མཐའ་གསུམ་སྤྱི་ཟག་པ་མེད་པའི་སྤྱོད་ཡུལ་ལོ་ཟེར་གྱི་ཡོད་རེད།

འོང། ནམ་མཁའ་དང་བརྟགས་མིན་གཉིས་པོ་འདི། དེ་ནས་ཉོན་མོངས་ཀྱི་དམིགས་པ་ཡོད་མ་རེད་ཟེར་ཡིག་ཆུང་ནང་ལོགས་ལ་ཡོད་རེད་ར་བ། མ་གཏོགས་ད་ལྟའི་རྒྱུན་ཚིག་གཅིག་ཚིག་གཉིས་རེ་ཟེར་དེ་འདྲའི་ཁ་ཚེགས་པོ་ཡོད་མ་རེད་ད་ལྟའི་ང་རང་ཚོ་བསམ་བློ་བཏང་བྱས་ནས་བཤད་ཡ་རྒྱུར་མ་གཏོགས་ཤེས་མི་འདུག་ར་བ། འོ་དེ་དམིགས་བསལ་ཤེས་ཀྱི་མི་འདུག་ད་ལྟའི་ཡིག་ཏུ་བལྟས་པ་ཡིན་ན་བྱེ་བྲག་སྨྲ་བ་ཁོ་རང་གི་ཕྲ་རྒྱས་དུས་སུའང་བཞག་སྟངས་ཡུལ་ལ་འཇུག་སྟངས་རེད་བ། དུས་སུ་ལྟ་ཡང་འདི་ག་ལ་ལྟ་འབབ་ཡ་དེ་དུས་ཀྱི་འབབ་ས་རེད་བསམ་སོང་རྒྱུར་མ་གཏོགས་ཨི་མཐའ་གཅིག་ཏུ་གསལ་བོ་ཡོད་མ་རེད་ཨོ་ད་དེ་འདྲས་བྱེད་འདའ་འོང་ད་ད་ག་ཡིན།

ཏག་ཏག་དེ་རེད་ད། བྱ་བ། ལས་ཉོན་གཉིས་སྤངས་པ་ཡིན་ཙང་ལས་ཉོན་གཉིས་ཀྱིས་བསྡུས་པའི་ཀུན་འབྱུང་བདེན་པ་སྤངས་ཟེར་ཡ་དང་ཨཱ་དེ་ལ་དཔྱད་པ་བྱེད་མཁན་ཡོད་རེད་ཀུན་འབྱུང་བདེན་པ་མ་སྤངས་ཟེར་མཁན་ཡོད་རེད་དེ་ཡིན་ན་ད་ཀུན་འབྱུང་བདེན་པ་སྤངས་ཟེར་དགོས་རེད་བ། ཀུན་འབྱུང་བདེན་པ་སྤངས། ད་དེ་ནས་སྡུག་བསྔལ་དེ་འདུན་པ་ལ་འདོད་ཆགས་དང་བྲལ་བའི་ཚུལ་གྱིས་སྤངས་པ་རེད་མ་གཏོགས། སྡུག་བསྔལ་གྱི་ངོ་བོ་མ་ལོག་པ་ཡིན་ཙང་སྡུག་བསྔལ་སྤངས་པས་སྤངས་པ་དེ་ཐོབ་ཡོད་མ་རེད་ཟེར་བ་བྱས་ཙང་སྡུག་བསྔལ་དེའི་འདུན་པ་ལ་འདོད་ཆགས་དང་བྲལ་བའི་ཚུལ་གྱིས་སྤངས་པ་རེད་ད། དེ་ཁ་སང་ང་ཚོ་ལུང་གཅིག་ཡོང་གི་འདུག་བ། དགེ་སློང་དག་མིག་ལ་འདུན་པ་དང་འདོད་ཆགས་བྲལ་བའི་ཚུལ་གྱིས་སྤངས་པར་བྱོས་ཤིག་དེ་ལྟར་ན་མིག་དེ་སྤངས་པར་འགྱུར་རོ་ཟེར་དེ་དག་རང་མདོ་ལུང་གཅིག་ཡོད་རེད་བ། ཧོ་དེ་ལ་དེ་བྱས་ནས། ཨེ་ནས། ད་ལྟ་ལྷག་བཅས་པ་དེས་སྡུག་བསྔལ་རོ་དེའི། འདུན་པ་ལ་འདོད་ཆགས་དང་བྲལ་བའི་ཚུལ་གྱིས་སྤངས། ད་དེ་ཡིན་པ་དེ་དེ་ལ་དམིགས་པའི་འདོད་ཆགས་སྤངས་པ་ཡིན་ཙང། འདུན་པ་ལ་འདོད་ཆགས་དང་བྲལ་བའི་ཚུལ་གྱིས་སྤངས། ཡིན་ན་ཡང་སྡུག་བསྔལ་སྤངས་པའི་འགོག་པ་དེ་མངོན་དུ་བྱེད་ཡོད་མ་རེད་སྡུག་བསྔལ་སྤངས་པའི་སྤངས་པ་དེ་ཐོབ་ཡོད་མ་རེད་སྡུག་བསྔལ་བྲལ་བའི་བྲལ་ཆ་ཟེར་ནས་སྡུག་བསྔལ་འགག་པའི་ཆ་ཡོད་མ་རེད་བ། སྡུག་བསྔལ་ཡོད་རེད་བ། འོ་འདུག་སེ་ད། ད་དེ་ལ་རེད་ནམ་རྒྱུན་དོགས་པ་སྐྱེ་ས་གཅིག་ག་རེ་ཆགས་ཀྱི་རེད་ཟེར་ན། བྱེ་བྲག་སྨྲ་བའི་ལུགས་ལ་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་གཉིས་པོ་དེ་དོན་གཅིག་རེད་བ། དེ་ཡིན་ན་ད་དོན་གཅིག་ཡིན་པ་ཡིན་ན་གཅིག་སྤང་འགྲོ་དུས་སྒང་ལ་ཡང་ཅིག་ཤོས་སྤང་དགོས་ཀྱི་འདུག་ག་ཟེར་ལབ་ཡིན་ན་དེ་དག་རང་ལབ་ཆོག་ཆོག་ཅིག་ཡོད་རེད་བ། དེ་ལབ་དུས་ད། བྱེ་བྲག་སྨྲ་བ་ཁོ་རང་བསམ་བློ་འཁོར་སྟངས་བྱས་ན་དེ་མ་རེད་བྱས་ཙང་སྡུག་ཀུན་གཉིས་པོ་དེ་དོན་གཅིག་རེད་དེ་ཡིན་ན་ཡང། བྱེད་ལས་ཀྱི་ཆ་ནས་བཞག་ཡོང་དུས་སྒང་ལ་ཀུན་འབྱུང་ཟེར་ན་སྡུག་བསྔལ་སྐྱེད་པའི་ཆ་ནས་བཞག་གི་ཡོད་པ་ཡིན་ཙང། སྐྱེད་པའི་རྒྱུ་ཡི་ཆ་ནས་སྤང་འགྲོ་དུས་སྒང་ལ་ཨ་ནེ་ཀུན་འབྱུང་སྤང་འགྲོ་གི་རེད། ད་རྒྱུ་ཡི་གཙོ་བོ་དེ་ག་རེ་རེད་ཟེར་ན་ལས་ཉོན་གཉིས་པོ་དེ་རེད་བ། འོ་འདུག་སེ་གཅིག་ལབ་དགོས་ཡོད་རེད་བ། དེ་ནས་སྡུག་བསྔལ་བཅས་པའི་ཀྱི་ཕུང་པོ་སྤངས་མི་འདུག་ག་དཔེར་ན་ལྷག་བཅས་པའི་རྒྱུད་ཀྱི་ཕུང་པོ་སྔ་མ་སྔ་མས་ཕྱི་མ་ཕྱི་མ་སྐྱེད་པའི་ཆ་ནས་དེ་ཀུན་འབྱུང་བདེན་པར་བཞག་གི་འདུག་ག་ཟེར་ལ་ན་ཀུན་འབྱུང་བདེན་པ་ཐུགས་སུ་བཞག་རེ་ད་ཨང། ཟག་བཅས་བཅུད་དུས་ཀྱི་ཆར་ཤེས་པ་སོགས་ཐུགས་སུ་བཞག་ག་བར། དེ་དག་གི་བྱ་བ་ཡོད་མ་རེད་ཟེར་བར། ད་སྡུག་བསྔལ་སྔ་མ་སྔ་མས་ཕྱི་མ་ཕྱི་མ་སྐྱེད་པའི་ཆ་ནས་སྔ་མ་ཀུན་འབྱུང་དུ་བཞག་ད་བཞག་ག་བར་དེ་ཀུན་འབྱུང་གི་གཙོ་བོ་ལས་ཉོན་གཉིས་དེ་རེད་བ། ཡིན་པ་ཡིན་ཙང་དེ་སྤངས་པ་ལ་ད་རང་ཀུན་འབྱུང་སྤངས་པའི་གི་ཐ་སྙད་དེ་བྱེད་ཀྱི་ཡོད་རེད། སྤངས་པ་རེད་དེ་ལྷག་བཅས་པའི་རྒྱུད་ལ་ཀུན་འབྱུང་དང་ལྡན་པ་རེད་ཟེར་བ་ལ་ད་ཁོ་རང་གི་རྒྱུད་ཀྱི་ཕུང་པོ་དེ་ཀུན་འབྱུང་བདེན་པ་རེད་སྡུག་ཀུན་གཉིས་ཁྱབ་མཉམ་ཡིན་ནོ་ཟེར་ལ་རེད་དེ་ན་སྡུག་ཀུན་གཉིས་རྫས་ཐ་དད་པ་མ་ཡིན་གྱི་ཟེར་ན་མ་གི། ཨ་ནི་མཛོད་གནས་དྲུག་པའི་སྐབས་སུ་མཆིམས་མཛོད་ལ་དེ་ཡོད་རེད་སྡུག་ཀུན་གཉིས་རྫས་ཐ་དད་པ་མ་རེད་ཁྱབ་མཉམ་དུ་འདོད་པ་རེད་གསུངས་པ་རེད་རེད་བ།

ད་ཁོ་བོ་རང་རྒྱུད་པའི་ལུགས་ལ་གང་ན་ད་གནས་ཚུལ་ལ་བར་བ་ཞེ་སྡང་ཡོད་ལེགས་ཤིག་སེམས་ལྷིང། མྱང་འདས་ཀྱི་སྐབས་སུ་དེ་ནས་བྱེ་བྲག་སྨྲ་བའི་ལུགས་སེམས་ཙམ་པའི་ལུགས་དབུ་མ་པའི་ལུགས་ཟེར་ནས་ས་བཅད་གསུམ་བསྒྲགས་ཡོད་རེད་ད་དང་པོ་བྱེ་བྲག་སྨྲ་བའི་ལུགས་བཤད་ཡོང་དུས་གང་ན་ཁ་ཅིག་ལྷག་བཅས་ལྷག་མེད་ཀྱི་ཁྱད་པར་བཤད་ཡོང་དུས་དེ་ནས་ཀུན་འབྱུང་མ་ལུས་པ་སྤངས་ནས་སྡུག་བསྔལ་གྱི་ཕུང་པོ་མ་སྤངས་པ་དེ་ལྷག་བཅས་དང་དེ་ནས་སྡུག་བསྔལ་མ་ལུས་པ་སྤངས་པ་ལྷག་མེད་ཟེར་ནས་དེ་འགྲིག་གི་མི་འདུག་གསུངས་པ་རེད།

ཡིན་པ་ཡིན་ན་ཡང་ལས་དེའི་དབང་གིས་སྲིད་པ་སྐྱེ་བ་ལེན་ཡ་ཡོད་མ་རེད་རྒྱུ་མཚན་ག་རེ་རེད་ཟེར་ན། སྲིད་པ་དེའི་སྐྱེ་བ་ལེན་པར་བྱེད་པ་ལ་ལྷན་ཅིག་བྱེད་རྐྱེན། རེད་པ་སྲེད་པ་སྲེད་དེའི་གོང་དང་དེའི་ལས་དེའི་སྐྱེ་བ་ལེན་པ་ལ་དེ་ཡི་ལྷན་ཅིག་བྱེད་རྐྱེན། ཨ་ནི་སྲེད་པ་དེ་འདོད་ཆགས་ལ་སོགས་ཏེ་ཉོན་མོངས་པ་དེ་དགོས་ཀྱི་རེད་བ་དེ་ཡིན་ས་དགྲ་བཅོམ་པ་དེ་སྲིད་པའི་སྲེད་ལས་རྒལ་ཚར་བ་རེད་བ་ད་སྲེད་པ་དེ་དང་བྲལ་རེད་བ། ཨ་ལྷན་ཅིག་བྱེད་རྐྱེན་སྤངས་ཚར་བ་རེད་བ། ཨ་ནེ་ལྷན་ཅིག་བྱེད་པ་སྤངས། མ་སྤངས་ཕྱིར་སྤངས་ན་སྲིད་པ་ག་ལ་ཡོད། རྣམ་འགྲེལ་ཁོ་རང་ན་ད་དེའི་འོག་ནས་དེ་ནས་ཡོད་རེད་རེ་བ། ལྷན་ཅིག་བྱེད་པ་མ་སྤངས་ཕྱིར་སྤངས་ན་སྲིད་པ་ག་ལ་ཡོད་ཡོད་ཟེར་ལབ་དགོས་རེད་ད། ལྷན་ཅིག་བྱེད་རྐྱེན་དེ་སྤངས་ཚར་བ་ཡིན་ཙང་ཨ་ནེ་སྲིད་པ་ལ་སྐྱེ་ཡ་ཡོད་མ་རེད། སྲིད་པ་སྐྱེ་བ་ལ་ལྷན་ཅིག་བྱེད་རྐྱེན་དེ་ཡོད་དགོས་ཀྱི་རེད་ཟེར་ཨོ་ཐུགས་སུ་བཅད་ནས་ལབ་གི་ཡོད་རེད། ཨོ་དེ་ད་ག་རང་ད་ཤེས་རབ་མང་བ་ཁོ་རང་འགྲོ་བ་དེ་འདྲས་ཀྱི་རེད་ད་དེ་ནས། སྡུག་བསྔལ་སྤངས་པའི་གི་སྤངས་པ་ག་དུས་ཐོབ་རེད་ཟེར་ན་སྡུག་བསྔལ་འགག་པའི་འགོག་པ་མངོན་དུ་བྱས་པ་དེའི་ཚེ་ན་ད་དེ་དུས་རིག་པ་ཅིག་བྱས་འགྲོ་གི་རེད་ཁོ་རང་ལུགས་ལ། ཧྲཱི། བ་ཨོ་དུ་སི་ལ་ཀ་རེ། ཨོ་ཡ། དེ་ནས་བྱེ་བྲག་སྨྲ་བའི་ལུགས་ལ་སངས་རྒྱས་འཕགས་པའི་རྒྱུད་ཀྱི་མཁྱེན་པ་གཅིག་གིས་ཆོས་ཐམས་ཅད་མི་མཁྱེན་པའི་རྒྱུ་མཚན་ག་རེ་རེད་ཟེར་རོ་དེ་འདྲི་གི་ཡོད་ས་རེད། ཕལ་ཆེར་རེད་ད་དེ་བྱས་ན་སྡུག་བསྔལ་མཁྱེན་པའི་གི་རྣམ་མཁྱེན་དེས་ཀུན་འབྱུང་ལ་སོགས་པ་ཆོས་གཞན་མི་མཁྱེན་པ་ག་རེ་རེད་ཟེར་དེ་བྱ་གི་འོ་རོ། ད་དེ་ཐག་རིང་ས་ལས་བཤད་ན། བྱེ་བྲག་སྨྲ་བས་ཤེས་སྒྲིབ། ཁས་མི་ལེན་པའི་གནད་འགག་དེ་འདྲ་ལ་ཐུག་འདུག་ད། ཤེས་སྒྲིབ་ཁས་ལེན་གྱི་ཡོད་པ་ཡིན་ན་ཤེས་པ་གཅིག་གིས་ཤེས་བྱའི་གནས་ལུགས་ཐམས་ཅད་ལ་ཨ་ནི་ཤེས་པ་ལ་བར་དུ་གཅོད་པའི་སྒྲིབ་པ་གཅིག་ཡོད་དེ་བསལ་བ་གཅིག་ཡོད་པ་ཡིན་ན་ཨ་ནི་ཤེས་པ་གཅིག་གིས་ཤེས་བྱ་ཐམས་ཅད་མཁྱེན་ཐུབ་ཀྱི་རེད་ཟེར་གཅིག་དེ་བཤད་སྟངས་གཅིག་ཡོད་རེད་རེད་བ་ད་དེ་གོ་བྱེ་བྲག་སྨྲ་བའི་ལུགས་ལ་བཤད་སྟངས་རེད་མ་གཏོགས་མདོ་སྡེ་པ་ལ་ཁ་གསལ་ཡོད་མ་རེད་ད། ཧོ་དེ་སྐད་ཆ་འདྲི་ཤེས་བྱ་སྟངས་གཅིག་རེད་ད་གཙོ་བོ་མཁྱེན་ཐུབ་ཀྱི་མ་རེད་ཟེར་བར་ད་བྱེ་བྲག་སྨྲ་བས་ཁོ་ག་རེ་རེད་ཟེར་ན། ཨ་ནི་ང་རང་ཚོ་ལབ་པ་ནང་བཞིན་བྱས་ནས་སངས་རྒྱས་ས་ལ་མཉམ་རྗེས་ངོ་བོ་གཅིག་པ་དང་དེ་ནས་མཁྱེན་པའི་དཀྱིལ་འཁོར་གཅིག་གིས་ནི་ཤེས་བྱའི་དཀྱིལ་འཁོར་ཀུན་ཁྱབ་ཅེས་ཟེར། མཁྱེན་པའི་སྐད་ཅིག་གཅིག་གིས་ནི་ཤེས་བྱའི་དཀྱིལ་འཁོར་ཀུན་ཁྱབ་ཅེས་ར་བ་འོ་དེ་འདྲའི་ཁས་ལེན་གི་མ་རེད། ད་གཙོ་བོ་གཙོ་བོ་དེ་བྱེ་བྲག་སྨྲ་བའི་ལྟར་གནད་འགག་འདྲ་བོ་གཅིག་ག་བ་ཐུག་གི་རེད་ཟེར་ན། དཔེར་ན་ཨ་ནི་སངས་རྒྱས་དེ་གཅིག། ག་རེ་ཟེར་དགོས་རེད། ང་ཚོ་མི་ནང་བཞིན་བྱས་ནས་གཉིད་ཁུག་ཡ་ཡོད་པ་ན་ཡ་ཡོད་པ་ཚ་ཡ་ཡོད་པ་གཉིད་ཁུག་པའི་གནས་སྐབས་སུ་བྱ་བ་ཐམས་ཅད་འགག་བསྡད་པ་ཅིག་ཡོད་རེད་བ། གཅིག་པ་གཅིག་རྐྱང་ཁས་ལེན་དེ་འུ་རུ་རྩ་བའི་འགྲོ་སྟངས་དེ་བྱེ་བྲག་སྨྲ་བའི་གཙོ་བོ་དེ། མཐོང་ཚུལ་སྣང་ཚུལ་རེད་བ། སྣང་ཚུལ་དེ་གཙོ་བོ་བྱེད་དགོས་རེད་རྩ་བའི། ག་རེ་ཟེར་དགོས་རེད་དབང་ཤེས་དང་དཔེ་ཡོངས་གྲགས་ཀྱི་ཐུན་མོང་གི་སྣང་ཚུལ་དེ་ག་རེ་ཡིན་ན་ཡང་ད་དེ་གཙོ་བོ་དེ་ཁས་ལེན་དགོས་རེད། ད་ཁོ་བོ་དེའི་ཆ་ནས་སྡུག་སུ་འགྲོ་དགོས་རེད། དེ་ནས་ད་བྱེ་བྲག་སྨྲ་བ་ཁོ་རང་གི་ལུགས་ལ་ད་ད་ལྟ་མཛོད་གནས་དྲུག་པའི་སྐབས་སུ་ཡོད་པ་ནང་བཞིན་རེད། ཨ་ནི་ཤེས་པ་གཅིག་གིས་ཆོས་ཐམས་ཅད་མཁྱེན་ཟེར་དེ། ད་ཡོད་མ་རེད་ཟེར་ཡིན་ན་ཡང་ད་ཀུན་རྫོབ་ཤེས་པ་གཅིག་པུ་དེ་ལ་ཨ་ནི་མང་པོ་ཞེ་པོ་ཅིག་ཤེས་ཀྱི་རེད་ཟེར་ཀུན་རྫོབ་གཅིག་པུས་རང་ཚོགས་ལས་གཞན་ནི་བདག་མེད་ཉིད་རིག་ཅེས་ད་ལྟ་ཀུན་རྫོབ་ཤེས་པ་དེ། དེ་ནས་ཀུན་རྫོབ་ཤེས་པ་ཟེར་དུས་ཤེས་པ་བཅུ་ཡི་ནང་ལོགས་ལ་ཀུན་རྫོབ་ཤེས་པ་ཟེར། ད་ཆོས་ཤེས་རྗེས་ཤེས་སྡུག་བསྔལ་ཀུན་འབྱུང་འགོག་པ་ལམ་ཟེར་ནས་དེ་ཚོ་ཤེས་པ་བྱས་ཨ་ནི་ད་ག་ནང་བཞིན་ཕ་རོལ་སེམས་ཤེས་མི་སྐྱེ་བ་ཤེས་པ་དང་ཟད་པ་ཤེས་པ་སོགས་འདུག་སེ་ཤེས་པ་བཅུ་ཡོད་རེད་ར་བ། ཨ་ནི་དང་པོ་དེ་ཀུན་རྫོབ་ཤེས་པ་རེད་ཀུན་རྫོབ་ཤེས་པའི་སྤྱོད་ཡུལ་ལ་ཆོས་ཐམས་ཅད་ཡོད་རེད་ད་ཀུན་རྫོབ་ཤེས་པ་དེ་ད་སྤྱིར་བཏང་ཐམས་ཅད་རིག་གི་རེད་ད། དམིགས་བསལ་དེ་ལ་རང་ཉིད་ཀྱིས་རང་ཉིད་རིག་གི་མ་རེད་ལ། རང་དང་ཚོགས་པ་ན་ཡོད་པ་རང་དང་མཚུངས་པར་ལྡན་པའི་གི་ཆོས་དེ་དག་ད་རང་གི་ཚོགས་པ་ན་ཡོད་པའི་ཐོབ་པ་ལ་སོགས་པ་དེ་དག་ཤེས་ཀྱི་མ་རེད། རེད་པ་རང་ཉིད་ཀྱིས་རང་ཉིད་མི་ཤེས་ཟེར་དེ་རྣམས་ཀྱིས་རང་ལ་རང་གི་ཤེས་པ་མི་འཇུག་པའི་ཕྱིར། ད་རང་དང་མཚུངས་ལྡན་དེ་ཚོ་མི་ཤེས་པ་དེ་ཧ་ཅང་ཉེ་བའི་ཕྱིར། དཔེར་ན་མིག་སྨན་དེ་མིག་གིས་མཐོང་གི་མ་རེད་བ་ཟེར་གྱིས་ཨོ་དཔེ་དེ་འདྲ་ཅིག་བྱས་ནས་ཁོ་རང་ད་ཤེས་སྟངས་དེ་འདྲ་ཅིག་ཡོད་རེད་རེད་བ། འོ་དེ་འདྲ་ཅིག་རེད་དེ་ནས་ད་ལྟ་ཁྱོད་དེ་མཛོད་ཀྱི་ད་ལྟ། ཚིག་རྐང་དུ་ཐོབ་དང་མ་ཐོབ་ཉེར་སྤྱོད་ལས་ཡོངས་ཉམས་རྣམ་པ་སྟོན་ལ་ཐ་མ་མི་གཡོ་བར་མ་གཞན་ལ་རྣམ་གསུམ་འོ་ད་ག་རང་ཉམས་པ་ཐ་མ་དེ་སངས་རྒྱས་ལ་ཡོད་རེད། ཐོབ་པ་ཡིན་ན་ཡང་དེ་ནི་མངོན་དུ་བྱས་པ་ལས་ཉམས་པ་དེ་ད་ཐོབ་པ་ཉེར་སྤྱོད་ལས་ཉམས་པ་ཉེ་བར་སྤྱོད་པ་དེ་མངོན་དུ་བྱས་པ་ལས་ཉམས་པ་དེ་ཡོད་རེད་ད་དེའི་ཐོག་གི་མཚན་གཞི་ག་རེ་བཞག་རེད་ཟེར་ན་འགོག་སྙོམས་བཞག་རེད་པ། འགོག་སྙོམས་བཞག་རེད་ད་འགོག་སྙོམས་གཅིག་པུ་མ་རེད། ཨ་ནི་སངས་རྒྱས་དེ་ག་དུས་ཡིན་ན་མཉམ་པར་བཞག་པ་ཟེར་ཡོད་དེ། ཁས་ལེན་གྱི་ཡོད་མ་རེད། དཔེར་ན་གླང་ཆེན་འཆག་ན་མཉམ་པར་བཞག་གླང་ཆེན་གཤེགས་ན་མཉམ་པར་བཞག་གླང་ཆེན་བཞེངས་ན་མཉམ་པར་བཞག་གླང་ཆེན་བཞུགས་ན་མཉམ་པར་བཞག་ཟེར་མདོ་ཡི་ཚིག་ཅིག་རེད། ཨ་ནི་དེ་བྱེ་བྲག་སྨྲ་བ་ཁོ་རང་གི་ལུང་དྲངས་བཞག་རེད་ད་མདོ་སྡེ་པ་དང་གཞན་པ་དེ་ཚོ་གི་དེ། གླང་ཆེན་ཟེར་དེ་སངས་རྒྱས་ལ་དཔེ་བརྒྱབ་རེད་ར་བ། ད་ག་རེ་རེད་ཟེར་ན་སྤྱོད་ལམ་ཤིན་ཏུ་དུལ་བའི་གི་ཆ་ནས་གླང་པོ་ཆེ་ཟེར་ལབ་དུས་གང་ན་ང་ཚོ་མཐོང་ཚུལ་ལ། དཔེ། ད་སྤྱོད་ལམ་དུལ་བོ་འདྲ་བོ་ཅིག་མཐོང་གོ་རོ་དུལ་བོ་ཟེར་ན་སྤྱོད་ལམ་ཞི་བ་ཅིག་མཐོང་གོ་རོ་དེ་ནང་བཞིན་རེད་ལབ་རོ། བྱས་ཙང་ད་ལྟ་མཉམ་པར་བཞག་མཉམ་པར་བཞག་ལབ་སྟེ་དེ། དེ་ནི་མཉམ་བཞག་གི་སྐད་ཆ་མ་རེད་ལབ་རེད་བྱེ་བྲག་སྨྲ་བས། མཉམ་བཞག་ཡེ་ཤེས་ཡིན་པའི་སྐད་ཆ་མ་རེད་ལ་རེད། འོ་ན་ག་རེ་བྱེད་རེད་ཟེར་ན་དེ་ནི་སངས་རྒྱས་ཕེབས་པ་ཡིན་ན་ཡང་ཕེབས་ཀྱི་ཡོད་སྙམ་པའི་གྱི་འདུ་ཤེས་དང་དྲན་པ་ཉེ་བར་བསྟན་པ། ཨ་ནི་བཞུགས་ན་བཞེངས་ན་ག་རེ་ཡིན་ན་ཡང་སྤྱོད་ལམ་ཐམས་ཅད་ཀྱི་གནས་སྐབས་སུ་སྤྱོད་ལམ་དེ་དང་དེའི་དྲན་པ་ཉེ་བར་བཞག་རྣམ་པར་མ་བརྟགས་རྣམ་པར་མ་དཔྱད་པའི་དེ་འདྲའི་བྱ་ཡས་སུ་ཡོད་མ་རེད། འོ་དེའི་སྐད་ཆ་དེ་རེད་དེ་འདྲའི་ཡི་རྩ་དག། ཐོབ་པ་ཉེར་སྤྱོད་ལས་ཉམས་པ་དེ་བྱེ་བྲག་སྨྲ་བ་གིས་སངས་རྒྱས་ལ་ཡོད་པ་དེ་ཁས་ལེན་གྱི་རེད་འོ་མཚན་གཞི་དེ་འགོག་སྙོམས་རེད། ད་དེ་གཅིག་པུ་ཚིག་གི་མ་རེད་དཔེ་མང་པོ་ཡོད་རེད། ཨོ་དེ་འདྲའི་ཕྱིན་ད་དེ་ནས་ཕལ་ཆེར་དེའི་རྗེས་ལས་ད་ཡོང་གྱི་མ་རེད་གུང་སེང་རེད་པ།